ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་འབར་མའམ Myanmar ཡུལ་འདིའི་ནང་ལ་ལོ་ངོ་གསུམ་གྱི་སྔོན་དུ་མི་མང་གིས་འོས་འདེམས་བྱས་པའི་ཞི་བའི་སྲིད་གཞུང་འདི་དྲག་པོའི་དམག་སྡེ་ཡིས་མགོ་རྟིང་བསློགས་ཏེ་སྲིད་དབང་བཙན་འཕྲོག་བྱས་པ་ནས་བཟུང། དྲག་པོའི་དབང་འཛིན་པ་ཚོས་ཡུལ་འདིའི་ནང་ལ་དམངས་གཙོའི་དོན་གཉེར་ལས་འགུལ་བ་ཁག་གི་ཐོག་ལ་དྲག་གནོན་ཚབས་ཆེ་མུ་མཐུད་བྱས་ཏེ་རྒྱལ་ཡོངས་ཀྱི་ནང་ལ་ངལ་རྩོལ་བཙོན་རའི་ལས་གྲྭ་དེ་དག་རྒྱ་སྐྱེད་བྱེད་བཞིན་པ་རེད། དབྱིན་ཡུལ་དུ་རྟེན་གཞི་བྱས་པའི Myanmar གྱི་དཔང་པོ་ཞེས་པའི་གནས་ཚུལ་ཞིབ་འཇུག་ལས་ཁང་གིས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་གཉིས་པའི་ནང་ལ་དྲག་པོས་གཞུང་འཛིན་བཙན་འཕྲོག་བྱས་པ་ནས་བཟུང་འདས་པའི་ལོ་ཤས་ཀྱི་དུས་རིང་འདི་ལ་མིས་བཟོས་སྲུང་སྐར་གྱིས་པར་ལེན་བྱས་པའི་གནས་ཚུལ་ཁག་ལ་དཔྱད་ཞིབ་བྱས་པར་གཞིགས་ན་མེན་མར་གྱི་དྲག་པོའི་དབང་སྒྱུར་སྲིད་གཞུང་དེ་ཡིས་ད་ཡོད་བཙོན་ཁང་ཁག་གི་ནང་དུ་དང་དེ་དག་གི་ཕྱི་རོལ་དུ་བཙོན་ཁང་གསར་བ་མང་པོ་ཞིག་འཛུགས་སྐྲུན་མུ་མཐུད་བྱེད་བཞིན་པར་མ་ཟད་རྒྱལ་ཡོངས་ཀྱི་ནང་ལ་བཙོན་ཁང་གསར་བ་མང་པོ་ཞིག་ཀྱང་འཛུགས་སྐྲུན་བྱས་ཡོད་པ་རེད། མེན་མར་གྱི་དཔང་པོ་ཞེས་པའི་ལས་གཞི་འདིའི་འགོ་འཛིན་སྐུ་ཞབས Matt Lawrence གྱིས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་དྲག་པོའི་གཞུང་གིས་ཆབ་སྲིད་ལས་འགུལ་བ་དང་ཞི་བའི་སྤྱི་འབངས་དོ་དམ་བྱེད་བཞིན་པར་བརྟེན། ད་རེས་ལས་དོན་སྙན་ཐོ་འདིའི་ནང་ལ་དྲག་པོའི་གཞུང་གིས་གདུག་རྩུབ་བཙན་གནོན་བྱེད་པའི་བཙོན་ཁང་གི་ལས་གྲྭ་དེ་དག་གཞི་རྒྱ་ཆེན་པོ་ཇི་ཙམ་ཡོད་པ་དེ་དག་གསལ་འདོན་བྱས་ཡོད་ཅེས་གསུངས་ཡོད་པ་རེད། མཱན་མཱར་གྱི་དཔང་པོ་ལས་གཞི་འདིའི་ཞིབ་འཇུག་ལས་དོན་སྙན་ཐོ་གསར་པ་ཞིག་བཏོན་པར་གཞིགས་ན་བཙོན་ཁང་ལྔ་བཅུ་ང་དགུ་ཙམ་གྱི་ས་བཀྲ་པར་ལེན་བྱས་པའི་སར། བཙོན་ཁང་གསར་པ་སུམ་ཅུ་སོ་གསུམ་ཙམ་ཞིག་གསར་སྐྲུན་བྱས་ཡོད་པ་དང་དེ་བཞིན་དོ་དམ་བཀག་ཉར་ཁང་གཞན་མང་པོ་ཞིག་ཀྱང་ཡོད་པ་ཤེས་རྟོགས་བྱུང་ཡོད་ཀྱང་ཡུལ་དེའི་ནང་ལ་དངོས་ཡོད་གནས་ཚུལ་བསྡུ་ལེན་དང། ཤེས་རྟོགས་དཀའ་བར་བརྟེན་བཙོན་ཁང་གི་གྲངས་འབོར་ངེས་གཏན་ཞིག་བརྗོད་ཐབས་དཀའ་བ་ཡིན་པ་རེད། དེ་ལྟར་ན་ཡང་མཱན་མཱར་གྱི་དྲག་པོའི་གཞུང་གིས་དབང་འཛིན་པ་ལ་འགོག་རྒོལ་བྱེད་མཁན་དང་དྲ་རྒྱའི་སྟེང་ལ་སྐྱོན་བརྗོད་བྱེད་མཁན། དེ་བཞིན་གནས་ཚུལ་བསྡུ་འགོད་བྱེད་མཁན་གསར་འགོད་པ་གཙོས་པའི་ཞི་བའི་མི་སེར་དོ་དམ་འཛིན་བཟུང་རྒྱ་ཁྱབ་བྱེད་བཞིན་པའི་སྐབས་འདི་ལ་ད་རེས་ཡུལ་འདིའི་ནང་ལ་བཙོན་ཁང་གི་ལས་གཞི་རྒྱ་སྐྱེད་བྱེད་ཀྱི་ཡོད་པའི་གནས་ཚུལ་འདི་ཐོན་ཡོད་པ་རེད། ཁྱིམ་མཚེས་རྒྱལ་ཁབ་ཐའི་ལན་གྱི་ནང་ལ་རྟེན་གཞི་བྱས་པའི་སྲིད་དོན་བཙོན་པའི་རོགས་རམ་མཐུན་ཚོགས་ཞེས་པའི་འགྲོ་བ་མིའི་ཐོབ་ཐང་སྒྲིག་འཛུགས་ཀྱིས་བརྗོད་དོན་བྱས་པ་ཡིན་ན་མཱན་མཱར་གྱི་དྲག་པོའི་དམག་སྡེ་ཡིས། ཡུལ་དེའི་དམངས་གཙོའི་སྲིད་གཞུང་མགོ་རྟིང་བསློགས་ཏེ་གཞུང་སྲིད་བཙན་འཕྲོག་བྱས་པ་ནས་བཟུང་རྒྱལ་ཡོངས་ཀྱི་ནང་ལ་སྲིད་དོན་གྱི་བཙོན་པ་མི་གྲངས་ཉིས་ཁྲི་དྲུག་སྟོང་ལྷག་ཙམ་ཞིག་འཛིན་བཟུང་བྱས་ཡོད་པ་དང་དེ་མིན་མི་གྲངས་ཁྲི་གཉིས་ལྷག་ཙམ་ཞིག་དོ་དམ་བཀག་ཉར་འོག་ཡོད་པ་རེད། སྲིད་དོན་བཙོན་པའི་ཆེད་དུ་རོགས་རམ་མཐུན་ཚོགས་གསར་འཛུགས་བྱེད་མཁན་སྐུ་ཞབས Bo Kyi ཡིས། དེང་སྐབས་དྲག་པོའི་གཞུང་གིས་བཙོན་ཁང་གི་ལས་གཞི་རྒྱ་སྐྱེད་བྱེད་བཞིན་པ་འདི་ཡིས་དྲག་པོའི་དབང་འཛིན་པ་ཚོས།

དམངས་གཙོ་དོན་གཉེར་བའི་དབུ་ཁྲིད་ལྕམ་ཨང་སན་སུའུ་ཅི་དགུང་གྲངས་བདུན་ཅུ་དོན་བརྒྱད་ལ་ཕེབས་པའི་འཁྲུངས་ཚེས་ཀྱི་ཉིན་མོ་དེ་ལ་ཁོང་གི་མཚོན་རྟགས་མེ་ཏོག་བཏགས་ནས་འཁྲུངས་སྐར་སྲུང་བརྩི་བྱས་པའི་རྐྱེན་གྱིས་མི་གྲངས་བརྒྱ་དང་སུམ་ཅུ་ལྷག་ཙམ་ཞིག་འཛིན་བཟུང་བྱས་ཡོད་པ་རེད། མཱན་མཱར་གྱི་དྲག་པོའི་དམག་སྡེ་ཡིས་གཞུང་འཛིན་བཙན་འཕྲོག་བྱས་པའི་ཉིན་མོ་དེ་རང་ལ་མི་མང་གིས་འོས་འདེམས་བྱས་པའི་དམངས་གཙོའི་སྲིད་གཞུང་འདིའི་དབུ་ཁྲིད་ལྕམ་ཨང་སན་སུའུ་ཅི་དོ་དམ་བྱས་ཏེ་ཁོང་གི་ཐོག་ལ་ཉེས་འཛུགས་འདྲ་མིན་གྱི་འོག་ལ་ལོ་ངོ་ཉི་ཤུ་རྩ་བདུན་གྱི་བཙོན་འཇུག་ཁྲིམས་གཅོད་བྱས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཕྱི་ཟླ་བདུན་པའི་ནང་ལ་དྲག་པོའི་གཞུང་གིས་ཨིན་སན་བཙོན་ཁང་གི་ནང་ལ་བཙོན་འཇུག་བྱས་པའི་ཉེས་ཅན་པ་མི་བཞི་སྲོག་ཐོག་ཁྲིམས་གཅོད་བྱས་ཡོད་པ་དེ་ནི་ལོ་ངོ་བཅུ་ཕྲག་མང་པོའི་རྗེས་སུ་སྲོག་ཐོག་ཉེས་ཆད་བཏང་བའི་གནས་ཚུལ་ཐོག་མ་དེའང་ཡིན་པ་རེད། གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ།